དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ། རབ་གནས་ཆུ་མོ་ཡོས་ཀྱི་ལོ་གི། བོད་ཟླ་གསུམ་པའི་ཚེས་བ་བཅུ་གསུམ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ཟླ་བ་ལྔ་བའི་ཚེས་གསུམ། གཟའ་ལྷག་པ་རེད། ང་བོད་རྒྱལ་ཡིན། གཤམ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་འགོ་འཛུགས་བྱེད་རྒྱུ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན། བོད་མི་རྣམས་ནི་འཕགས་པ་སྤྱན་རས་གཟིགས་ཀྱི་རྒྱུད་འཛིན་གྱི་མི་རིགས་ཤིག་ཡིན་ཟེར། ྋགོང་ས ྋརྒྱལ་བ་རིན་པོ་ཆེ་གིས་བཀའ་བསྩལ་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་དེ་ནས་ཡིན་ན་ཆ་ནས་ཆ་ཐོག་ནས་བཏང་བའི་གནས་ཚུལ་ཅིག་གི་ནང། རྒྱ་ནག་གཞུང་གིས་དྲ་ལམ་ཁག་ཏུ་ཆོས་ལུགས་འཆད་ཁྲིད་དང་ཆ་འཕྲིན་ཞབས་ཕྱི་སྟངས་འཛིན་བྱེད་ཕྱོགས་ཟེར་བའི་དོན་ཚན་ལྔ་ཅན་གྱི་ཁྲིམས་ཡིག་ཅིག་གཏན་འབེབས་བྱས་ཡོད་པ་རེད། མཇུག་ཏུ། བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཞེས་པའི་དཔེ་དེབ་ནང།

ཕྱི་ཟླ་ལྔ་བའི་ཚེས་གཅིག་གི་ཉིན། བཞུགས་སྒར་རྡ་རམ་ས་ལར་འགོ་འཛུགས་གནང་བའི། སེམས་ཅན་དུད་འགྲོ་གི་རྣམ་ཤེས་དང་འབྲེལ་བའི། རྒྱལ་སྤྱིའི་ཚོགས་འདུ་གི་ཉིན་གཉིས་པར། བྱིའུ་དང། སྤྲེའུ། དེ་བཞིན་སྲོག་ཆགས་འབུ་སྲིན་ལ། རྣམ་ཤེས་ལྡན་ཡོད་མེད་ནང་པ་དང། ཚན་རིག་པ་གི་བར་ལ་བགྲོ་གླེང་གནང་སྟེ། ཕྱོགས་གཉིས་ཀྱིས། རྣམ་ཤེས་ཀྱི་སྐོར་འགྲེལ་བརྗོད་གནང་བའི་སྐབས། མི་མཐུན་པའི་ཆ་མང་དག་ཅིག་ཡོད་པ་གསལ་སྟོན་གནང་གི་འདུག་ལ། རྡ་སྟེང་བོད་ཁྱིམ་གྱི། ཤེས་ཡོན་འགན་འཛིན། འབྲུག་ཚེ་རིང་ལགས་ཀྱིས་རྣམ་ཤེས་ཀྱི་སྐོར་ནང་པའི་འགྲེལ་བརྗོད་བྱེད་སྟངས་མང་དག་ཅིག་ཡོད་ཀྱང་ཚན་རིག་པ་གིས་ཀླད་པ་གི་བྱེད་ལས་ལ་བརྟེན་ནས་ཤེས་པ་གྲུབ་ཀྱི་ཡོད་པ་འགྲེལ་བཤད་རྒྱག་གི་ཡོད་པའི་རྐྱེན་གྱིས་དེ་གཉིས་ཀྱི་བར་སྟོང་ཆ་ཆེན་པོ་ཟིག་ཡོད་པ་མྱོང་ཚོར་བྱུང་ཞེས་འགྲེལ་བརྗོད་གནང་རྒྱུར། མི་མིན་པའི་གི་ཨ་ནི་ད་ལྟ་ད་དུད་འགྲོ་སྲོག་ཆགས་ཚོ་ལ་ད་ཚོར་བ་འདུག་ད་ཤེས་པ་ཡོད་རེད་མི་འདུག་ད་ཤེས་པ་ད་དེ་དཀའ་ངལ་ཆེན་པོ་ཞེ་པོ་ཅིག་འདུག་གང་ཡིན་ཟེར་ན་ཕྱི་རྒྱལ་གྱི།
བཤད་སྟངས་ནང་པའི་ལྟ་ཚུལ་ལྟར་བྱས་ན་གཟུགས་དང་སྒྲ་དྲི་རོ་རེག་བྱ་རྣམས་དབང་ཤེས་ལྔ་གི་ཡུལ་དུ་བྱ་རུང་བ་དང་ཡིད་ཀྱི་ཤེས་པ་ནི་ཤེས་པ་དྲུག་པ་དེ་ཡིན་ཞིང་ཤེས་པ་གང་རུང་ཞིག་སྐྱེ་བ་ལ་རྐྱེན་གསུམ་ཚང་དགོས་པ་འགྲེལ་བརྗོད་བྱེད་ཀྱི་ཡོད། ཡང་དབྱིན་ཇི་གི་ལོན་ཌོན་ཅེས་བྱ་བའི་དཔལ་འབྱོར་རིག་པའི་མཐོ་རིམ་སློབ་གཉེར་ཁང་གི་སློབ་དཔོན་ཇཱ་ནི་ཏན་སྦར་ཁི་ལགས་ཀྱིས།
There's a huge amount of disagreement.
ངས་ཚན་རིག་གི་ཐོག་ནས་སེམས་ཅན་དུད་འགྲོ་གི་ཚོར་བ་དང་རྣམ་ཤེས་ཀྱི་ཐོག་ལ་དཔྱད་པ་བྱེད་ཀྱི་ཡོད། ང་ཚོ་གི་ངོས་ནས་སེམས་ཅན་གཞན་སྐྱོང་སྟངས་ཀྱི་ཐད་ལ་འགྱུར་བ་གཏོང་ཐབས་ཀྱི་སྐོར་ཉམས་ཞིབ་བྱེད་དགོས་པ་གལ་ཆེན་པོ་ཡིན། འོན་ཀྱང་སེམས་ཚོར་དང་ཤེས་པ་སོགས་ཀྱི་ཐོག་གླེང་བའི་སྐབས་སུ་ནང་པ་དང་ཚན་རིག་གི་བར་ཧེ་བག་ཆེན་པོ་ཡོད་པ་ཚོར་བྱུང་ཞེས་འགྲེལ་བརྗོད་གནང་འདུག

དེ་ལ་ཡོངས་གྲགས་ཀྱི་འགྲེལ་བ་ཟིག་མེད་པ་གསལ་བོ་རེད། འགྲོ་བ་མི་དང་སེམས་ཅན་གཞན་གྱི་བར་ཤེས་པའི་གནས་ཚད་ལ་ཁྱད་པར་ཡོད་པ་ལས། དེ་མིན་རྣམ་ཤེས་ཡོད་པ་གཅིག་མཚུངས་ཡིན་པ་ངོས་འཛིན་བྱེད་ཀྱི་ཡོད་ཀླད་པ་ཡོད་པའི་སྲོག་ལྡན་ཟིག་ཡོད་ན། དེར་རྣམ་ཤེས་ཡོད་པ་ཁྱབ་པ་ལྟ་བུ་ཡིན། འོན་ཀྱང་ཀླད་པ་མེད་པའི་སྲོག་ལྡན་ཁག་ཅིག་ལ་རྣམ་ཤེས་ཡོད་སྲིད་པ་རེད། དཔེར་ན། ཨ་མུ་བ་ཟེར་བའི་སྐྱེ་ལྡན་ཕྲ་མོ་དེ་ལ་ཀླད་པ་མེད་ཀྱང་དེར་གནོད་འཚེ་ཕོག་པའི་སྐབས་ཡ་ལན་བྱེད་ཀྱི་ཡོད་པས་དེར་ཤེས་པ་ཡོད་མེད་དྲི་བ་ཆེན་པོ་ཞིག་རེད་ཅེས་འགྲེལ་བརྗོད་གནང་འདུག་གཞན་ཡང་ཕྱི་ཟླ་ལྔ་པ་གི་ཚེས་ལྔ་གི་བར་མུ་མཐུད་གནང་བའི་མཁས་པ་དང་ཚན་རིག་པ་གི་བར་སྦྲང་བུ་ཚུད་པའི་སྲོག་ཆགས་འབུ་སྲིན་དང་སེམས་ཅན་དུད་འགྲོ་རྣམས་ཀྱི་ཁྱད་ཆོས་དང་སེམས་ཚོར་རྣམ་ཤེས་སོགས་ཀྱི་ཐོག་ལ་མུ་མཐུད་བགྲོ་གླེང་གནང་གི་ཡོད།

འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ང་ཚོའི་འོག་གི་ནང་པ་ཞིག་ཡིན་ནའི་ཚང་མ་རྗེས་རེ་རྗེས་གཉིས་འདྲེས་བཞིན་དུ་བདག་ཨོ་ཡམ་ས་བདག་མོ་གཉིས་དང་འདྲ་ནས་ཤི། སྤྱིར་ན་རྒྱ་ནག་གཞུང་གིས་བོད་ནང་གི་ཤེས་ཡོན་པ་ཚོའི་འཆད་ཁྲིད་དང་ཆོས་ལུགས་སློབ་ཁྲིད་སོགས་ལ་དམ་དྲག་མ་བྱས་གོང་དུ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་ཉིས་སྟོང་བཅུ་དགུ་བར་བོད་ནང་གི་ཤེས་ཡོན་པ་ཚོའི་སྤྱི་ཚོགས་ཁྲོད་དང། སློབ་གྲྭ་དེ་བཞིན་དགོན་སྡེ་ཁག་ཏུ་སློབ་གསོ་ཡར་སྐུལ་དང་ཆོས་འཆད་ཁྲིད་སོགས་བྱ་འགུལ་མང་དག་ཅིག་སྤེལ་སྲོལ་དར་ཁྱབ་ཆེན་པོ་ཕྱིན་ཡོད་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ནས་བཟུང་དེ་རིགས་རྩ་ནས་གོ་ཐོས་མེད་པར་གྱུར་ཡོད་པ་རེད་ལ། གོང་ཞུས་བོད་ནང་གི་འབྲེལ་ཡོད་བོད་མི་དེས་ད་ལྟའི་ཆར་རྒྱ་ནག་གཞུང་གིས་བོད་མདོ་དབུས་ཁམས་གསུམ་ནས་ནམ་རྒྱུན་མི་མང་ནང་གུས་བརྩི་དང་ཆེ་མཐོང་ཆེན་པོ་ཡོད་པའི་བོད་རིགས་ཤེས་ཡོན་པ་མང་དག་ཅིག་ལ་སྤྱི་ཚོགས་ཁྲོད་གཏམ་བཤད་དང། འཆད་ཁྲིད་རིགས་རྩ་ནས་བཀག་ཡོད་པ་དང་དཔེར་ན་དེ་དག་གི་ཁྲོད་ང་རང་གིས་དངོས་སུ་ཤེས་རྟོགས་བྱུང་བར་བོད་ནང་གི་གྲྭ་བཙུན་སློབ་གསོ་བ་ལྡོང་ཡོན་ཏན་རྒྱ་མཚོ་དང་བོད་ཀྱི་ལོ་རྒྱུས་མཁས་དབང་སྡེ་རོང་ཚེ་རིང་དོན་གྲུབ་ཕོ་བྲང་པོ་ཏ་ལའི་འཛིན་སྐྱོང་དང་ཉམས་ཞིབ་པ་བསོད་ནམས་ལགས་བོད་ཀྱི་སློབ་གསོ་བ་ས་ཡི་ཁྲོའི་རྒྱལ་མཚན་སོགས་ལ་སྤྱི་ཚོགས་ཁྲོད་ཡོངས་གྲགས་ངང་འཆད་ཁྲིད་དང་གཏམ་བཤད་རིགས་གང་ཡང་བྱེད་བཅུག་གི་མེད་པ་འགྲེལ་བརྗོད་གནང་གི་འདུག། ད་ལྟ་མུ་དྷ་ར་ཚེ་ཤེས་སུ་གྲུབ་ཆེན་ཞིང་ལས་ཁུལ་ཚང་མ་འོས་ཤོས་འདི་ལ་བཟུང་ཧོ་ནི་ཐུན་མོང་གི་ཐ་སྙད་ཅིག་མིན་ལ། རྒྱ་ནག་གཞུང་འབྲེལ་དྲ་ལམ་ཆོས་ལུགས་དང་འཆད་ཁྲིད་སྟངས་འཛིན་ཁྲིམས་ཡིག་ཟེར་བའི་ནང་ཆོས་ལུགས་བྱེད་སྒོ་སྤེལ་མཁན་གཙོ་གཉེར་བ་དེ་རྒྱ་ནག་ནང་ལོགས་སུ་གནས་སྡོད་བྱེད་མཁན་དང་ཐོབ་ཐང་ལག་འཁྱེར་ཡོད་པ། ཉུང་མཐར་འདས་པའི་ལོ་གསུམ་ནང་ཁྲིམས་འགལ་གྱི་ནག་ཉེས་མེད་པ་ཞིག་དང། ཆོས་ལུགས་བྱེད་སྒོ་སྤེལ་ཆོག་པའི་ལག་ཁྱེར་དགོས་སྐོར་སོགས་བཀོད་ཡོད་ཀྱང་ཡང་འབྲེལ་ཡོད་བོད་མི་གཞན་དེས་བོད་རིགས་ཤེས་ཡོན་པ་ཚོར་སློབ་གསོ་དང་ཆོས་ལུགས་ཀྱི་བྱེད་སྒོ་སྤེལ་བར་ལག་ཁྱེར་དང་ཐོབ་ཐང་གང་ཡང་སྤྲོད་ཀྱི་མེད་པ་དང་དེང་སྐབས་ཤེས་ཡོན་པ་ཚོར་སྤྱི་ཚོགས་སློབ་གསོ་རིགས་གང་ཡང་སྤེལ་བཅུག་གི་མེད་ཀྱང་བོད་ནང་གི་ཐད་གཏོང་དྲ་ལམ་ཁག་ཏུ་མགོ་གཡོག་མགོ་སྐོར་གྱི་ཚོང་ལས་དང་ལྟ་མི་བཟོད་པའི་ཀུན་སྤྱོད་ཡ་མ་བརླ་རྐྱང་གིས་ཁེངས་བཞིན་ཡོད་པར་དམ་དྲག་གང་ཡང་མེད་པ་སོགས་འགྲེལ་བརྗོད་གནང་སོང་ལ། བོད་གནས་ལྟ་ཞིབ་ཁང་གི་ཉམས་ཞིབ་པ་པད་མ་རྒྱལ་ལགས་ནས་དེང་སྐབས་ཤེས་ཡོན་པ་ཚོར་གཏམ་བཤད་ཀྱི་སྨྲ་བརྗོད་རང་དབང་བཀག་འགོག་ཙམ་མ་ཟད་དེ་སྔ་བཞིན་སྤྱི་ཚོགས་དྲ་ལམ་དུ་རྩོམ་ཡིག་སྤེལ་རྒྱུ་སོགས་ནས་དམ་དྲག་དང་ལོ་རེ་བཞིན་ཇེ་ཉུང་དུ་འགྲོ་བཞིན་ཡོད་པ་འགྲེལ་བརྗོད་གནང་གི་འདུག། དེ་ལ་དམིགས་བསལ་གྱི་དམ་དྲག་བྱེད་ཀྱི་ཡོད་པ་དེ་ཧ་ཅང་གསལ་བོ་རེད།

མང་ཆེ་བར་རྒྱལ་ཁབ་ཁ་བྲལ་གྱི་ནག་ཉེས་གཡོགས་ཏེ་དུས་ཡུན་མི་འདྲ་བའི་ཁྲིམས་ཐག་བཅད་ཡོད་པ་རེད་ལ་དེ་མིན་ཤེས་ཡོན་པ་དང་རྩོམ་པ་པོ་མང་དག་ཅིག་ལ་དུས་ངེས་མེད་དུ་སུན་གཙེར་དང་རྗེས་འདེད་ལྟ་བཤེར་སོགས་ཀྱི་སྲིད་ཇུས་ལག་བསྟར་བྱེད་བཞིན་ཡོད་པ་རེད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས།

བོད་མིའི་ཚོང་ལས་སྡེ་ཚོགས་ཀྱི་ཚོགས་གཙོ་དང་རྒྱུན་ལས། དེ་བཞིན་ས་གནས་ཁག་བདུན་ནས་ཚོགས་བཅར་བ་དྲུག་ཅུ་རེ་ལྔ་ཙམ་ཞིག་ལྷན་འཛོམས་གནང་ཡོད་པ་དང། སྐབས་དེར་སྐུ་མགྲོན་གཙོ་བོ་བོད་མི་མང་སྤྱི་འཐུས་ཚོགས་གཙོ་ཡིས། ང་རང་ཚོ་གི་སྤྱི་ཚོགས་སྤྱི་ཡོངས་ནས་བསམ་བློ་གཏོང་བ་ཡིན་ན། དཔལ་འབྱོར་དང་ཆབ་སྲིད་རིག་གཞུང་ཚང་མ་སྤྱི་ཚོགས་གཞན་ལ་བརྟེན་དགོས་པའི་གནས་སྟངས་ཤིག་ཆགས་ཡོད་དེ། མི་རབས་གཞོན་པ་ཚོས་ད་ལྟ་གི་ཁོར་ཡུག་དང་གནས་སྟངས་ལ་གཞིགས་ཤིང། འགན་འཁུར་བཞེས་རྒྱུ་གལ་ཆེན་པོ་ཡིན་པ་དང། ལྷག་པར་དུ་ད་ལྟའི་དུས་སྐབས་འདི་ལ། དཔལ་འབྱོར་གྱི་ཐོག་ནས་སོ་སོའི་སྒེར་གྱི་མདུན་ལམ་ཙམ་ཞིག་མ་ཡིན་པར་རང་མི་རིགས་དང་སྤྱི་ཚོགས་ཀྱི་མདུན་ལམ་བཟོ་ཐུབ་པ་ཞིག་དགོས་སྐོར་གསུངས་རྒྱུར། དཔལ་འབྱོར་རང་མ་གཏོགས་དེ་ལས་གཞན་པའི་སོ་སོའི་རིག་གཞུང་དང་ཆོས་དང་དེ་འདྲའི་བསམ་བློ་ཆུད་མེད་བ་བཞག་འདོད་ན། ཡང་ཁོང་གིས་ད་ལྟའི་དུས་རབས་དང་མཐུན་པའི་ཚོང་གི་རིག་གནས་ཀྱི་ཐོག་ལ་དོ་སྣང་དང་རྒྱལ་སྤྱིའི་ཚོང་གི་སྡིངས་ཆ་གི་ཐོག་ལ་སོ་སོ་གི་རིག་གཞུང་དང་མི་རིགས་ཀྱི་གནས་སྟངས་ཀྱི་སྐོར་ངོ་སྤྲོད་གནང་རྒྱུ་གལ་ཆེན་པོ་ཆགས་ཡོད་པ་མ་ཟད་མང་ཚོགས་ཀྱི་ཁྲོད་ལ་ཚོགས་པ་གི་ལས་འཆར་ངོ་སྤྲོད་དང།

ཐུགས་ཁྲལ་བྱས་ཡོད་སྐད། ཕེབས་བསུ་གི་སྣེ་ལེན་གྱི་སྐབས་ལ་མཱ་ཞིང་རུའེ་ཡིས་ཨ་མི་རི་ཀས་སྣེ་ཁྲིད་པའི་ནུབ་ཕྱོགས་ཡུལ་གྲུ་ཁག་ཅིག་ནས་ཤར་ཏུར་ཀི་སི་ཐན་གྱི་ནང་ང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡར་རྒྱས་ཇི་ཙམ་ཕྱིན་ནས་ཡོད་ཀྱང་གནས་ཚུལ་རྫུན་བཟོ་བྱེད་བཞིན་ཡོད་ལུགས་དང་གཟིགས་སྐོར་སྐུ་ཚབ་ཚོགས་པ་གི་ངོས་ནས་རྒྱལ་སྤྱི་དང་རྒྱ་ནག་གཞུང་ལ་རྒྱབ་སྐྱོར་གྱི་ལངས་ཕྱོགས་གསལ་འདོན་བྱེད་དགོས་ལུགས་སྐུལ་མ་བྱས་ཡོད། ཤར་ཏུར་ཀི་སི་ཐན་གྱི་དམར་ཤོག་ཚོགས་པ་གི་དྲུང་ཆེ་གིས་ཤར་ཏུར་ཀི་སི་ཐན་གྱི་ནང་གྲངས་ཉུང་མི་རིགས་བར་གྱི་མཐུན་སྒྲིལ་དང་ཆོས་ལུགས་དད་མོས།

དེ་ཁུལ་དུ་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་དང་འབྲེལ་བ་ཡོད་པའི་རྒྱ་ནག་གི་དཔོན་རིགས་དང་ཚོང་ལས་སྡེ་ཁག་ལ་ཉེས་ཆད་བཀལ་ཡོད་པ་བཞིན་དེ་ཁུལ་ནས་བཙན་ཤེད་ཀྱི་ངལ་རྩོལ་བརྒྱུད་ནས་ཅ་དངོས་བཟོ་སྐྲུན་བྱས་པའི་རིགས་ཕྱིར་འཚོང་བཀག་སྡོམ་བྱས་ཡོད། གནད་དོན་དེ་དག་གི་རྐྱེན་གྱིས་རྒྱལ་སྤྱིའི་ཐོག་རྒྱ་ནག་ལ་སྐྱོན་བརྗོད་ཤུགས་ཆེན་འབྱུང་བཞིན་ཡོད་པར་བརྟེན་རྒྱ་ནག་གཞུང་ནས་རྒྱ་ནག་དང་མཐུན་ཕྱོགས་ཡུལ་གྲུ་ཁག་ནས་གཟིགས་སྐོར་སྐུ་ཚབ་གདན་ཞུས་ཀྱིས་ཤར་ཏུར་ཀི་སི་ཐན་གྱི་ནང་ང་དཔལ་འབྱོར་དང་འཚོ་བ་གི་གནས་སྟངས་སོགས་སྤྱི་ཚོགས་ཀྱི་གནས་སྟངས་གང་གི་ཐད་ནས་ཡར་རྒྱས་ཆེན་པོ་ཕྱིན་ཡོད་ལུགས་ཀྱི་དྲིལ་བསྒྲགས་སྤེལ་བཞིན་ཡོད་ལ། གོང་གསལ་གྱི་གཟིགས་སྐོར་ཚོགས་པ་དེ་ཡང་དེ་མཚུངས་ཀྱི་གདན་ཞུ་བྱས་པ་ཞིག་ཡིན་པ་འདི་གའི་ཡུ་གུར་སྡེ་ཚན་གྱིས་གནས་ཚུལ་སྤེལ་ཡོད། ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ནས་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ལོ་འཁོར་སྙན་ཐོ་བཏོན་པའི་ནང་རྒྱ་ནག་དེ་བཞིན་མུ་མཐུད་ནས་ཆེད་ལས་རང་དབང་གནས་སྟངས་སྡུག་ཤོས་ཀྱི་རྒྱལ་ཁབ་ཞིག་ཡིན་པ་བཀོད་ཡོད་སྐད། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ནས་ཕྱི་ཟླ་ལྔ་བའི་ཚེས་གཅིག་གི་ཉིན་བཏོན་པའི་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི་ལོ་འཁོར་སྙན་ཐོ་གི་ནང་ང་རྒྱ་ནག་དང་འབྲེལ་བའི་སྐོར་གི་ནང་ང། འདས་པའི་ཉིས་སྟོང་ཉི་ཤུ་རྩ་གཉིས་གི་ལོར་རྒྱ་ནག་གི་ཆོས་དད་རང་དབང་གི་གནས་སྟངས་མུ་མཐུད་ནས་ཇེ་སྡུག་ཏུ་སོང་ཡོད་པར་སྐྱོན་བརྗོད་གནང་ཡོད་པ་མ་ཟད་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནས་རྒྱ་ནག་དེ་མུ་མཐུད་ནས་ཆོས་དད་རང་དབང་རྡོག་རོལ་གཏོང་མཁན་སྡུག་ཤོས་ཀྱི་གྲས་སུ་འཇོག་དགོས་པའི་དགོངས་ཚུལ་བཏོན་ཡོད་སྐད། ཨ་མི་རི་ཀའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཁང་གིས་གོ་སྒྲིག་གནང་བའི་གསར་འགོད་ལྷན་ཚོགས་ཀྱི་ཐོག་ཨ་མི་རི་ཀའི་གྲོས་ཚོགས་འོག་མ་གི་ཚོགས་གཙོ་ཟུར་པ་ལྕམ་ནན་སི་ཕེ་ལོ་སི་མཆོག་ནས། ཆོས་དད་རང་དབང་ནི་འགྲོ་བ་མིའི་ཐོབ་ཐང་གི་གཞི་རྩ་ཡིན་པ་དང་ཨ་མི་རི་ཀས་དེའི་ཆེད་དུ་འབོད་སྒྲ་སྒྲོག་དགོས་པའི་གལ་འགངས་ཆེན་པོ་ཡོད་པ་ནན་བརྗོད་གནང་འདུག་ལ། གྲོས་ཚོགས་གོང་མ་གི་འཐུས་མི་རོ་བྷི་ཨོ་གིས་གཙོས་པའི་འཐུས་མི་ཁག་ཅིག་གིས་བརྙན་ཐུང་བརྒྱུད་ནས་ཆོས་ལུགས་ཀྱི་གནད་དོན་གྱི་ཐོག་ལ་མནར་གཅོད་གཏོང་མཁན་སྡུག་ཤོས་ཡིན་པའི་རྒྱ་ནག་ཐེ་བའི་རྒྱལ་ཁབ་དང་ཡུལ་གྲུ་ཁག་ལ་ཐུགས་འཚབ་ཧ་ཅང་ཆེན་པོ་ཡོད་པ་བསྟན་ཡོད་ཀི། ཨ་རིའི་རྒྱལ་སྤྱིའི་ཆོས་དད་རང་དབང་ལྷན་ཚོགས་ནས་རྒྱལ་ཁབ་ཉི་ཤུ་རྩ་བརྒྱད་ཀྱིས་ཉིས་སྟོང་ཉི་ཤུ་རྩ་གཉིས་ཀྱི་ལོ་ནས་ཆོས་དད་རང་དབང་རྩིས་མེད་རྡོག་རོལ་བཏང་བའི་བྱ་སྤྱོད་དང་གནས་སྟངས་ལ་ལྟ་ཞིབ་གནང་བའི་རྗེས་ཨ་རིའི་གཞུང་གི་སྲིད་བྱུས་དང་འབྲེལ་བའི་བསམ་འཆར་བཏོན་ཡོད། ཧང་ཀང་དམིགས་བསལ་སྤྱི་ཁྱབ་ཀྱིས་གསལ་བསྒྲགས་ཟིག་སྤེལ་ནས་ཧང་ཀང་གི་ས་གནས་ཀྱི་ཐད་འདེམས་འཐུས་མི་མེད་པར་བཏང་ནས་དམངས་གཙོ་གི་ལམ་ལུགས་ཉམས་དམས་སུ་བཏང་ཡོད་པ་དང། ས་གནས་ཀྱི་ཐད་འདེམས་འཐུས་མི་ནི་མི་སེར་གྱིས་འདེམས་པའི་ཆབ་སྲིད་ཀྱི་འཐུས་མི་གཙོ་བོ་དེ་ཡིན། ཧོང་ཀོང་གི་སྤྱི་ཁྱབ་ཇོན་ལི་ཡི་འགྲེལ་བརྗོད་ལ་གཞིགས་ན། གྲོང་ཁྱེར་རིམ་པ་གྱི་རྩ་འཛུགས་ཀྱི་ཁྲོད་ཐད་འདེམས་ཀྱི་འཐུས་མི་གྱི་གདན་ཁྲི་ད་ལྟ་གྱི་བརྒྱ་ཆ་གི་དགུ་བཅུ་ནས་ཉི་ཤུ་གྱི་བར་དུ་ཇེ་ཉུང་དུ་གཏོང་རྒྱུ་ཡིན་ཞིང། དེ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གི་ནང་དབྱིན་ཇི་གཞུང་གིས་ཧོང་ཀོང་དབང་བསྒྱུར་བྱེད་སྐབས་ཐེངས་དང་པོར་ཚན་ཁག་དེ་དག་འཛུགས་དུས་ལས་ཀྱང་ཉུང་བ་ཆགས་ཡོད་པ་ཨེ་ཕི་གསར་ལས་ཁང་གིས་གནས་ཚུལ་སྤེལ་ཡོད་ཀི། དེ་བཞིན་དུ་ཨེ་ཕི་གསར་ལས་ཁང་གི་གནས་ཚུལ་གི་ནང་གདན་ཁྲི་ལྷག་མ་བཞི་བརྒྱ་ར་བདུན་ཅུ་གཞུང་གིས་བསྐོ་གཞག་བྱས་པའི་དཔོན་རིགས་དང་ཞིང་གྲོང་ལྷན་ཁང་གི་འགན་འཛིན་དེ་མིན་གཞུང་དང་ལྟ་བ་གཅིག་པའི་ས་གནས་ལྷན་ཁང་གིས་འདེམས་པའི་འཐུས་མི་ཚོ་གིས་སྐོང་དགོས་ལུགས་གསལ་བཤད་བྱས་པ་དང་སྦྲགས། འདེམས་ཤོག་གི་མང་ཉུང་ཁོ་ནར་ལྟ་བའི་དམངས་གཙོ་དེ་ལ་མོས་མཐུན་མེད། ས་གནས་མ་འདྲ་བར་རང་རང་གི་མ་ལག་ཡོད། ས་གནས་དེའི་ཁྱད་ཆོས་དང་གནས་སྟངས་ལ་ལྟ་དགོས་ཚུལ་ཇོན་ལི་ཡིས་རང་ཉིད་ཀྱི་ལྟ་ཚུལ་བཤད་འདུག་གཞི་རིམ་ཁྲོད་ཀྱི་འོས་འདེམས་བཅོས་བསྒྱུར་དེ་མི་རྣམ་པས་རྒྱ་ནག་གཞུང་གིས་ཧང་ཀོང་ལ་སྟངས་འཛིན་བྱེད་སྟངས་གསར་བ་ཟིག་ལ་ངོས་འཛིན་བྱེད་ཀྱི་ཡོད། གཤམ་ནས་སྟག་ལྷ་རྒྱལ་གྱིས་རྒྱང་སྲིང་ཞུས་པའི་གསར་འགྱུར་བཤད་གཏམ་ཟིག་ག་གསན་རོགས་ཞུ།
བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་འདས་པའི་ཉིན་ཤས་སུ་ཡོ་རོབ་ཀྱི་སི་ཀོ་ལན་ཏི་དང་དབྱིན་ཡུལ་གཉིས་སུ་འཚམས་གཟིགས་གནང་སྐབས་གཞུང་གི་གནད་ཡོད་དབུ་ཁྲིད་དང་གྲོས་ཚོགས་འཐུས་མི་དེ་བཞིན་བོད་དོན་རྒྱབ་སྐྱོར་བ་སོགས་དང་མཇལ་འཕྲད་གནང་སྟེ་བོད་དོན་སྐོར་གོ་བསྡུར་གནང་བ་སོགས་ལས་དོན་ཁག་ལེགས་པར་གྲུབ་རྗེས་ཕྱི་ཟླ་ལྔ་བའི་ཚེས་གཅིག་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ནོར་ཝེ་ཡི་རྒྱལ་ས་ཨོ་སི་ལོ་རུ་ཕེབས་འབྱོར་གནང་ཡོད་པ་ལྟར་ནོར་ཝེ་བོད་དོན་རྒྱབ་སྐྱོར་ཚོགས་པའི་སྤྱི་ཁྱབ་འཛིན་སྐྱོང་འགན་འཛིན་ལྕམ་སྐུ Merethe Lind ཇོ་ད་ལིན་ལགས་དང་ས་གནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོ་དབང་ཕྱུག་ལགས་ཀྱིས་གཙོས་ས་གནས་བོད་རིགས་མང་པོ་ཕེབས་བསུར་བཅར་ཡོད་པ་རེད། རྩ་བའི་ཆ་ནས་ཐེངས་འདིའི་ནོར་ཝེ་རྒྱལ་ཁབ་ནང་གི་གཞུང་འབྲེལ་འཚམས་གཟིགས་འདི་ནི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་གི་ཐུགས་འགན་བཞེས་རྗེས་ནོར་ཝེ་རྒྱལ་ཁབ་དུ་གཞུང་འབྲེལ་འཚམས་གཟིགས་སུ་ཕེབས་པ་ཆེས་ཐོག་མ་དེ་ཆགས་ཡོད་པ་རེད། ཕྱི་ཟླ་ལྔ་བའི་ཚེས་གཅིག་ཉིན་གྱི་ཕྱི་དྲོར་ས་གནས་བོད་མི་ཚོས་ནོར་ཝེ་ཡི་རྒྱལ་ས་ཨོ་སི་ལོ་ན་ཡོད་པའི་ནོར་ཝེ་རླུང་འཕྲིན་ཁང་གི་ཁང་པ་རུ་བོད་ཟས་སྟབས་བདེ་ཞིག་བཤམས་ནས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་དགའ་བསུ་ཞུས་ཡོད་པ་དང། སྐབས་དེར་ས་གནས་བོད་མི་ལྔ་བཅུ་ལྷག་འཛོམས་ཡོད་ཅིང་བཞེས་ལག་གི་རྗེས་སུ་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་མི་མང་ལ་གསུང་བཤད་གནང་ཡོད་པ་རེད།

སྲིད་སྐྱོང་མཆོག་གིས་ནོར་ཝེའི་གཞུང་དང་གྲོས་ཚོགས་གཞན་ཡང་བོད་དོན་རྒྱབ་སྐྱོར་བ་སོགས་མི་ཁག་ཅིག་ལ་མཇལ་འཕྲད་གནང་ནས་བོད་དོན་གོ་བསྡུར་གནང་ཡོད་པ་རེད། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་གསུང་བཤད་གནང་སྐབས་ཚོགས་ཞུགས་གནང་ཡོད་པའི་ས་གནས་བོད་མི་རབ་པའི་དཀོན་མཆོག་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་སྲིད་སྐྱོང་གི་གསུང་བཤད་ལ་གསན་རྗེས་ཀྱི་སེམས་ཚོར་འདི་ལྟར་འགྲེལ་བཤད་གནང་སོང། ལྷག་པར་དུ་སྔར་གྱི་འབྲེལ་མེད་ལྷག་པའི་ངོ་ནས་བྲམ་ཡིན་ཞིག་བོད་ཚེ་རང་དགའ་དགའ་བློས་རྒྱག་གི་ཡོད་ནོ་གར་གྱི་ཕྱག་ལས་སྒེག་རྒྱ་ཞིག་ནོ་ནང་བཞིན་ཕྱག་ལས་གནང་གི་ཡོད་ནོ་ད་ཁོ་ཁོ་རང་དགའ་ཡང། གཉོམ་ཆུང་གི་སྒང་ནས་ཨ་ནེ་ལན་རྒྱག་རྗེས་ནས་ཁྱི་ཟེར་ན་ཞིག། འདི་བྱས་ན་ཞིག་ཡག་ཧོ་འདི་བྱས་ན་ཧོ་གནང་སོང་དེའི་སྡུག་བསྔལ་སྐད་ནས་ནི་སེམས་གཏམ་གྱིས་ཤིག་དགའ་ན་སྤྲོ་ན་ཟེར་ཡི། ཤེས་རྟོགས་བྱུང་བ་ལྟར་ན་ནོར་ཝེ་ཡི་རྒྱལ་ས་ཨོ་སི་ལོ་ན་བོད་རིགས་བརྒྱ་དང་ཉི་ཤུ་མ་ཟིན་ཙམ་ཞིག་འཚོ་གནས་བྱས་ཡོད་པ་རེད། ཡོ་རོབ་ནུབ་བྱང་གི་མཐའ་མཚམས་སུ་ཆགས་པའི་ནོར་ཝེ་རྒྱལ་ཁབ་ནི་དུས་དང་རྣམ་པ་ཀུན་ཏུ་བོད་དོན་ལ་རྒྱབ་སྐྱོར་དང་བོད་མིའི་བདེ་སྡུག་ལ་ཐུགས་ཁུར་གནང་མཁན་རྒྱལ་ཁབ་མང་པོའི་ནང་གི་གལ་ཆེན་གཅིག་ཡིན་ལ། དཔེར་ན་ད་ལྟ་བཞུགས་སྒར་རྡ་རམ་ས་ལར་ཡོད་པའི་བོད་སྐད་དང་རྒྱ་སྐད་གཉིས་ཀའི་ལམ་ནས་ཉིན་ལྟར་རྒྱང་སྒྲོག་བྱེད་བཞིན་པའི་ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་ནི་ནོར་ཝེ་ཡི་ཚོགས་པ་འགའ་ཐུན་མོང་གིས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་ལོར་བཙུགས་པ་རེད། དེ་ལས་གཞན་ནོར་ཝེ་གཞུང་དམངས་གཉིས་ཀས་བཙན་བྱོལ་བོད་མིའི་སྤྱི་ཚོགས་ལ་རོགས་དངུལ་ཡང་མང་པོ་ཞིག་ད་བར་དུ་གནང་དང་གནང་བཞིན་ཡོད་པ་རེད།

བོད་དུ་ད་དུང་དངུལ་དཀར་སིལ་མ་བེད་སྤྱོད་བྱེད་ཀྱི་ཡོད་པར་སོང། ཁྱིམ་མཚེས་ཡུལ་གྲུ་ཕན་ཚུན་གྱི་བར་ལ་ཉོ་ཚོང་གི་དགོས་དབང་བྱུང་བ་ལ་བརྟེན་ནས་བོད་དང་བལ་བོ་གི་ཚོང་བ་ཚོ་གི་བར་དངོས་ཟོག་ཕྱིར་འཚོང་ནང་འདྲེན་བྱེད་སྐབས་གོར་ཁ་གིས་བཟོས་པའི་ཊམ་ཀ་དེ་ཧ་ཅང་གི་འགྲོ་རྒྱུགས་ཆེན་པོ་བྱུང་བ་དང་བསྟུན་ནས་རིམ་གྱིས་བལ་བོ་གི་ཚོང་བ་རྣམས་བོད་དུ་ཡོང་ནས་བལ་དང། པགས་པ། གླ་རྩི་ལ་སོགས་རིན་པོ་ཆེ་ཉོས་ནས་བོད་ནང་ཊམ་ཀ་མང་དུ་བསྐྲུན་པ་མ་ཟད། བོད་དང་བལ་བོ་གི་ཚོང་འབྲེལ་རྒྱ་ལམ་ཡང་ཇེ་ཆེར་ཕྱིན་པ་རེད་མོད། འོན་ཀྱང་བར་སྐབས་ཤིག་ནས་གོར་ཁ་གི་ཕྱོགས་ནས་ཊམ་ཀ་ལ་ལྷད་བཏང་ནས་ཧམ་རྫིག་བྱེད་པར་བསྙད་ནས་བོད་དང་བལ་བོ་གི་འབྲེལ་ལམ་སྡུག་ཏུ་ཕྱིན་པ་དང་མཐར། གོར་བོད་དམག་འཁྲུག་ལངས་པའི་རྒྱུ་རྐྱེན་སོགས་ལོ་རྒྱུས་ཡིག་ཆ་སོགས་སུ་གསལ་ཡོད། རྗེས་སུ། ཆིང་བཙན་རྒྱལ་གྱིས་ཐབས་ཤེས་འདྲ་མིན་གྱི་འོག་ནས་བཟོས་པའི་མན་ཇུ་གི་དངུལ་ལོར་བོད་དུ་བཀོལ་སྤྱོད་གཏོང་ཐབས་བྱས་ཀྱང་ལམ་འགྲོ་མ་བྱུང་བའི་དབང་གིས་མཚམས་འཇོག་བྱེད་དགོས་པའི་གནས་སྟངས་ཀྱི་འོག་གནས་ཚུལ་དེ་རིགས་སྦ་གསང་བྱེད་དགོས་བྱུང་བའི་སྐོར་བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཟེར་གོ་ནོ་གི་དཔེ་དེབ་ཀྱི་ནང་གསལ་ཡོད་པ་དང་ཡང་དེབ་དེ་བོད་ཡིག་ཏུ་བསྒྱུར་མཁན་རྩོམ་པ་པོ་སངས་རྒྱས་སྐྱབས་ལགས་སུ་འདིའི་སྐོར་བཀའ་འདྲི་བྱས་ཡོད། བོད་ནི་གནའ་སྔ་མོ་ནས་རྒྱ་ནག་གི་ཆ་ཤས་མིན་ཟེར་གོ་ནོ་གི་དེབ་ཀྱི་ནང་ལས་དོན་བྱེད་ཕྱོགས་ཀྱི་སྒྲིག་ཡིག་གི་དོན་ཚན་གྱི་ནང་ཆིང་བཙན་རྒྱལ་ལ། བོད་ཀྱི་བདག་དབང་མེད་པ་བསྟན་ཡོད་ནོ་ར་བོད་གཞུང་གི་ངོས་ནས་སྐབས་དེ་དུས་གོར་ཁ་ནས་བཟོས་ནོ་གི་ཊམ་ཀ་བེད་སྤྱོད་བྱེད་ཀྱི་ཡོད་པའི་དངུལ་དེ་བོད་ནང་ཧ་ཅང་གི་འགྲོ་རྒྱུག་ཆེན་པོ་བྱུང་ཡོད་ཀོ་མོ། དེས་ཅི་ཞིག་མཚོན་གི་ཡོད་ནི་རེད་ཞེས་སངས་རྒྱས་སྐྱབས་ལགས་སུ་བཀའ་འདྲི་ཞུས་པར་ཁོང་གིས། སྤྱིར་བཏང་གིས་དེ་ལ་ཆབ་སྲིད་སྒང་ནས་གནད་དོན་གཅིག་ཡང་ཡོད་མ་རེད་དཔེར་ན་ཁ་ཙང་དེ་རིང་དེ་རིང་གི་རྒྱལ་ཁབ་མང་པོ་ཅིག་གི་དངུལ་དེ་ཁོ་རང་གི་རྒྱལ་ཁབ་ནང་མ་ཟད་རྒྱལ་ཁབ་གཞན་དག་གི་ལག་རྩལ་མཐོ་བའི་རྒྱལ་ཁབ་ནང་ལ་བཟོས་ནས་དེ་མང་པོ་ཡོད་རེད་པ། དེ་དང་གཅིག་པ་རེད་བོད་གཞུང་གིས་ངའི་གོར་ཁ་ན་གོར་ཁ་རེད་ན་འདྲ་བལ་ཡུལ་རེད་ན་འདྲ་སྐབས་དེའི་གོར་ཁ་གི་ལག་རྩལ་དངུལ་ལ་ད་ད་ད་ད་ལྟ་ཡིན་ན་དེར་བ་ད་གི་འདྲེ་འདྲེ་ཁྲིག་ཐུམ་ད་དངུལ་ག་ཅི་ཅི་ཨ་ལགས་བཟོ་ཡ་ལ་ཁོ་ཚོ་མཁས་པོ་ཡོད་བ་རེད་ཁོ་ཚོ་བཟོ་བཟོ་བཟོ་བ་མང་པོ་ཡོད་བ་རེད་དེ་འདྲའི་སྐབས་བོད་གཞུང་གིས་འདིའི་སོ་སོ་གི་དངུལ་བཟོ་མི་དགོས་ཅེས་ཨ་ནི་ང་ཚོའི་རྒྱལ་ཁབ་གི་བེད་སྤྱོད་ཀྱི་ང་ཚོའི་རྒྱལ་ཁབ་གི་དངུལ་དེ་ཨ་ནི་ཁྱེད་རང་ཚོ་བཟོ་རོགས་གནང་ཟེར་བ་དངུལ་དངུལ་སྒོར་དེ་འདྲ་སྤྲད་ནས

རྒྱལ་ཁབ་མང་པོ་གི་སོ་སོའི་དངུལ་སྒོར་དེ་སོ་སོའི་ལག་རྩལ་དང་ཡང་གཅིག་བཟོ་ལ་ལ་དང་དེ་གི་ཕྱོགས་མང་པོ་ནས་བསམ་བློ་བཏང་ནས་རྒྱལ་ཁབ་གཞན་དག་བཟོ་བའི་སྐོར་ཡང་དེ་དང་གཅིག་པ་རེད་དེ་ནས་གནས་གི་ཡོད་མ་རེད་བོད་གཞུང་དང་སྐབས་དེ་གི་བལ་ཡུལ་གི་ད་དངུལ་སྒོར་བཟོ་ནོ་གི་བཟོ་གྲྭ་བཟོ་གྲྭ་ཟིག་ན་འདྲ་བཟོ་བ་ཁོ་རང་ཚོ་མཉམ་འབྲེལ་མཉམ་འབྲེལ་གཅིག་ལས་རྒྱུ་གཅིག་ཡིན་པ་མ་གཏོགས་དེ་ལ་གཅིག་གོར་ཁ་གི་དབང་ཤུགས་ཡོད་ཡ་དང་ཡང་ན་གོར་ཁ་གི་གཅིག་དཔལ་འབྱོར་སྒང་ནས་བོད་ལ་དབང་བསྒྱུར་གྱི་ཡོད་དེ་འདྲ་གནད་དོན་གཅིག་ཡོད་མ་རེད།

དེ་ལྟར་བོད་པའི་ཆབ་སྲིད་མན་ཇུ་གི་དངུལ་བཟོ་ཡ་དེ་ལྟར་ཆབ་སྲིད་ཀྱི་དམིགས་ཡུལ་དཔེ་གལ་ཆེན་པོ་ཡོད་རེད། ཆི་ཟིག་ཡིན་ན་སྐབས་དེའི་མན་ཇུ་གོང་མ་བཀའ་ཡིག་ནང་ན་དངུལ། ང་ཚོའི་རྒྱལ་ཁབ་ཀྱི་བེད་སྤྱོད་བྱེད་ཡ་དངུལ་དེ་བེད་སྤྱོད་བྱེད་ཡ་དང་ཨ་ནི་སྐད་དང་ཡི་གེ་བསྒྱུར་ཡ་དེ་ཨ་ནི་ཆབ་སྲིད་ཀྱི་གནད་འགག་ཅིག་ཡིན་ཟེར་ཁོ་ཚོས་སྐད་ཆ་དེ་བཤད་ཀྱི་ཡོད་རེད། དེ་གནད་དོན་གཅིག་རེད་གནད་དོན་གཉིས་པ་དེ། ཕྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་གི་སྐབས་དེའི་སྔ་རྗེས་དེ་ལ་བྱུང་རྒྱུ་རེད། ཡིན་ན་ད་གོར་བོད་དམག་འཁྲུག་ཐེངས་དང་པོའི་བྱུང་རྒྱུ་རྙོག་དྲ་དེའི་བྱུང་ཡ་དེ་ཨ་ནི་ད་ལྟ་ཁྱོད་བཤད་ཡ་གི་ད་ལྟ་བལ་ཡུལ་གི་བོད་གཞུང་གི་ཕ་དངུལ་བཟོ་གཞུག་རྒྱུ་དངུལ་གི་ནང་ལོགས་ལ་ཨ་ནི་ལྷད་བརྒྱབ་ནས་ཨ་ནི་དེ་འདྲ་རྙོག་དྲ་དང་ཨ་ནི་ད་ཚོང་ལས་གི་རྙོག་དྲ་མང་པོ་ཅིག་སྒང་ནས་ཨ་ནི་ད་ལྟ་དཀའ་ངལ་དེ་བྱུང་བ་རེད། དེ་འདི་སྒང་ལ། ད་མན་ཇུ་གི་བོད་ནས་དངུལ་བཟོ་ཡ་འགོ་བཙུགས་ཡ་དེ་ཕྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་གོ་གཉིས་དེའི་བར་དུ་རེད་དེའི་རྒྱུ་མཚན་ག་རེ་རེད་ན་སྐབས་དེ་ལ་མན་ཇུའི་གོང་མ་གི་བོད་པ་ལ་རོགས་བྱེད་གི་ཡོད་ཟེར་ནས་རོགས་བྱེད་ཡོང་བ་ཡིན་ཟེར་མན་ཇུའི་དམག་འབོར་ཆེན་པོ་ལ་སླེབས་ཚར་ཡོད་རེད་དེ་འདི་སྒང་ལ་དེའི་སྐབས་སུ་ད་ཁོ་རང་ཚོ་དམག་མང་པོ་ཡོད་ཡག་གོ་སྐབས་དེ་བཟུང་ནས་བོད་གཞུང་གི་ཆབ་སྲིད་དབང་ཆ་དེ་དག་ཡག་གི་ནས་ཁོ་རང་ཚོ་གི་ཆབ་སྲིད་ཅིག་སྤེལ་ཡོད་རེད་དེ་འདི་སྒང་ལ་ད་ཆབ་སྲིད་དེ་ཆབ་སྲིད་དེ་རིམ་པ་ཅིག་ནས་སྒྲུབ་ཡག་གི་ཆེད་དུ་ནས་ཁོ་རང་ཚོ་དངུལ་བཟོས་ནས་གོར་ཁ།

གནས་ཚུལ་དེ་མཚམས་འཇོག་ཡི་དང་ཟིག་ཡིན་ན་དུས་ཀྱི་གནས་ཚུལ་དེ་སྦ་གསང་ཡི་གཞོག་གི་ཟིག་སྐུ་གི་ཡི་དང་ཟིག་སྐུ་དེའི་རྒྱུ་མཚན་ཆི་ཟིག་ཡིན་ན། ཆབ་སྲིད་ཀྱི་དམིགས་ཡུལ་དེ་ཡོད་ནི་ཨ་ནི་ད་བོད་ནས་དངུལ་བཟོ་ཡག་གི་ཆ་ཆི་དེ་དེའི་དངུལ་གི་ད་འདི་ལ་ནི་རྒྱ་ཡིག་བྲི་ཡག་དང་དེ་ག་རིག་ཟིག་ཆན་ལུང་གི་མིང་བྲི་ཡག་ཆན་ལུང་པའུ་གཙང་ཟེར་ཡག་ད་དེ་རི་མོ་དང་བྲི་བ་དཔེ་དེ་མན་ཇུ་གཞུང་གི་གཏན་གཏན་འབེབས་བྱས་ནས་ཡག་བོད་ནས་བྲོན་རེད་ད་དང་པོ་བཟོ་གྲྭ་བཙུགས་ནས་ཨ་ནི་བཟོ་གྲྭ་དེའི་ནང་ལོགས་ལ་བེ་དེ་མན་ཇུ་གི་དཔོན་རིགས། དང་བོད་གཞུང་གི་དཔོན་རིགས་མཉམ་ཞིབ་བྱས་ནས་ཨ་ནི། ད་ལྟ་དངུལ་བཟོ་གྲྭ་དེ་ལ་ལྟ་རྟོག་བྱེད་ཡ་ལ་སོགས་པ་ཚང་མ་འཆར་གཞི་མཛད། ཡིན་ནའང། སྐབས་དེར་ད་དུང་ཁོ་དང་པོ་ལམ་འགྲོ་འདྲ་པོ་འགྲོ་ཡ་དེ་ཨ་ནི་མན་ཇུ་གི་དམག་འབོར་ཆེན་ཡིན་དུས་སྒང་ལ་ད་བོད་གཞུང། ལ་ཞེད་སྣང་ཡོད་རེད་བོད་གཞུང་ལ་ཨ་ནི་གནོན་ཤུགས་ཆེན་པོ་ཡོད་རེད་ཨ་ནི་ཁོ་ཚོའི་བཟོ་གྲྭ་བརྩིགས་ནས་དངུལ་དཔར་པ་རེད་ད་ལ། ཨཱ་ནི་རྗེས་ནས་ཁོ་རང་ཚོ་གི་དམག་ཕྱིར་འཐེན་བྱས་ཚར་དུས་སྒང་ལ། ཨཱ་ནི་བོད་གཞུང་གི་ཡང་བསྐྱར་བོད་གཞུང་གི་དབང་ཆ་ཚང་མ་ཟིན་པ་རེད་དེ་འདིའི་སྒང་ལ། བོད་གཞུང་གི་དབང་ཆ་ཟིན་དུས་དབང་ཆ་ཚང་མ་ཟིན་དུས་སྒང་ལ། རིམ་བཞིན་བྱས་ནས་ཨཱ་ནི་ད། དངུལ་གྱི་བཟོ་གྲྭ་དེ་སྒོ་རྒྱག་ཡ་ལ་སོགས་པ་ཅིག་ཕུལ་དགོས་བ་རེད་ད་དེ་ཆབ་སྲིད་གི་སྒང་ལའི་གནད་དོན་རེད། གནད་དོན་གཉིས་པ་སྒང་ནས་ཨཱ་ནི། མན་ཇུའི་གི་དངུལ་འབོར་ཆེན་ནི་དངུལ་སྒོར་བཟོ་ཡ་ལ་དངུལ་འབོར་ཆེན་མན་ཇུའི་རྒྱ་ནག་ནས་ཡར་དབོར་འདྲེན་བྱེད་དགོས་རེད་དབོར་འདྲེན་བྱས་ནས་ཡར་ཡོང་དུས་དངུལ་བཟོ་ཡ་གི་བཟོ་གླ་ལ་སོགས་པ་དེ་ཚོ་ཚང་མ་དཀའ་ཚེགས་ཧ་ཅང་ཆེན་པོ་རུ་གོ་རེད་དེ་ནི་མན་ཇུའི་གི་དཔོན་རིགས་དེ་ཚོ་ལ་འདོད་པ་མེད་ཡ་གི་གནས་སྟངས་ཅིག་རེད་གསུམ་པ་སྒང་ནས་ཨ་ནི་ད་ལྟ་མན་ཇུའི་གི་བཟོ་རྒྱུ་གི་དངུལ་གི་སྤུས་ཚད་དངུལ་སྒོར་གི་སྤུས་ཚད་དེ་ནི་བོད་གཞུང་གི་གོར་ཁ་ལ་བཟོ་གི་ཞིག་ཡ་གི་དངུལ་ཊམ། དེའི་གི་སྤུས་ཚད་དངུལ་གི་སྤུས་ཚད་ལ་ཁ་ནས་ཁྱོན་ནས་འཇལ་དགོས་ཡོད་པ་མ་རེད། དེ་འདི་གི་ལ་མན་ཇུའི་གི་བླུག་རྒྱུ་དངུལ་གི་དེ་སྤུས་ཚད་ཡང་ཧ་ཅང་ཞན་པོ་རེད། དེ་འདྲའི་དེ་གི་ལ་དེ་འདྲ་གི་ཆ་རྐྱེན་རྒྱུ་རྐྱེན་མང་པོ་ཅིག་གི་འོག་ནས་ཨ་ནི་རིམ་བཞིན་བྱས་ནས་མན་ཇུའི་གི་ད་ལྟ་གི་དངུལ་བཟོ་ཡ་གི་དེ་མཚམས་བཞག་བཏང་རེད། ཡིན་ན་ཡང་ད་མན་ཇུའི་གཞུང་དང་ཨ་ནི་ས་ས་གནས་གི་བོད་སྡོད་ཨམ་བན་དང་མན་ཇུའི་གོང་མ་ཚང་མ་གི་ཅིག་ག་རེ་ཟེར་དགོས་རེད་ད་དེ་དེ་འདྲ་བྱས་ནས་རིམ་བཞིན་བྱས་ནས་དབང་ཆ་བོད་ལ་ཡོད་ཡག་གི་དབང་ཤུགས་དེ་ཤོར་འགྲོ་གི་ཡོད་ཡག་དང་ཨ་ནི་དེ་འདྲ་གི་ག་རེ་ཟེར་དགོས་རེད་ད་ཁོ་རང་ཚོ་མར་ཕམ་འགྲོ་གི་ཡོད་ཡག་གི་ཁོ་རང་ཚོ་གི་ནུས་པ་ཐོན་གི་མེད་ཡག་གི་རྣམ་འགྱུར་དེ་དང་གནས་སྟངས་དེ་ཁོ་རང་ཚོ་ངོས་ལེན་བྱེད་སྙིང་བྲོ་གི་ཡོད་མ་རེད་དེ་འདྲའི་གི་ལ་ཁོ་རང་ཚོ་གི་དོན་དམ་པའི་ནན་གི་ལོ་ནས་ཨ་ནི་དངུལ་དངུལ་བཟོ་ཡག་དེ་མཚམས་བཞག་ཡིན་ཟེར་དེ་དེ་གསལ་པོ་བྲིས་ཡོད་མ་རེད་དེ་གཅིག་རེད་གསུམ་པ་ལ་གི་ནི་ད་ལྟ་དངུལ་བཟོ་ཡག་དེ་དོན་དམ་པར་ཨ་ནི་བོད་གཞུང་ལ་ཚོང་ར་ནང་ནས་འགྲོ་རྒྱུག་བྱེད་ཡ་དངུལ་ཆགས་ཡོད་པ་མ་རེད། དང་པོ་བྱས་ནས་ཨ་ནི་བོད་ལ་བསྡད་མཁན་གི་མན་ཇུའི་གི་དམག་མི་དེ་ཚོ་ལ་ཕོགས་སྤྲོད་ཡ་གི་དངུལ་སྒོར་ཙམ་དེ་འདྲ་གི་ཁྱབ་ཆུང་ཆུང་ཅིག་རེད། དེའི་ལ་དེ་དེ་འདྲ་གི་ཁྱབ་ཆུང་ཆུང་དེ་ཡང་རིམ་བཞིན་སྒོ་རྒྱག་དགོས་བྱུང་སོང་བ་རེད། དེ་འདི་གི་ལ་ད་ཁོ་རང་ཚོ་གི་སོང་དགོས་ཡ་དེ་ཨ་ནི་ཁོ་རང་ཚོ་གི་དཔེ་དེ་ད་བོད་ལ་དབང་སྒྱུར་བྱེད་གི་ཡོད་ཡ་དང་ཆབ་སྲིད་ལ་གི་དེ་དབང་ཤུགས་ཅིག་ཡོད་ཡ་གི་རྣམ་འགྱུར་དེ་ཅིག་བསྟན་ཡ་གི་ཆེད་དུ་དེ་འདྲ་བྱེད་ཡ་རེད་ཨ་ནི་དེའི་ལམ་འགྲོ་མ་བྱུང་དེ་གི་ལ